ཉེ་བའི་གྲོགས་པོ་མུ་མཐུད་ནས་བརྩི་བཞིན་ཡོད་ལ་ཁོང་གི་མཛའ་གྲོགས་ཀྱི་འབྲེལ་བ་དང་བློ་བརྟན་འགྱུར་མེད་ཀྱི་རྒྱབ་སྐྱོར་ལ་བཀའ་དྲིན་རྗེས་དྲན་ཞུ་རྒྱུ་ཡིན་ཞེས་བཀོད་འདུག་སྐུ་ཞབས་ཁ་རོ་ཞི་ཝར་ཟན་སྦུར་གི་ལགས་ནི་གཅིག་དགུ་སུམ་ཅུ་སོ་བདུན་ལོར་ཆེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས་ནས་འཁྲུངས་ཤིང་ཁོང་ནི་ཆེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་པ་དང་ཕྱི་འབྲེལ་མི་སྣ་གནད་འགག་ཅན་ཞིག་ཡིན་པ་མ་ཟད་ཉིས་སྟོང་བདུན་ལོ་ནས་ཉིས་སྟོང་དགུ་ལོ་བར་ཕྱི་སྲིད་བློན་ཆེན་གྱི་ཐུགས་འགན་བཞེས་ཡོད་པ་རེད། ཁོང་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་ཨོ་སི་ཀྲུ་ཡེའི་རྒྱལ་ས་ཝི་ཡ་ན་ནས་དགོངས་པ་རྫོགས་པ་དང་ཁོང་ལ་ཤུལ་ལུས་ནང་མི་སྐུ་ཟླ་དང་བུ་ཕྲུག་གསུམ་བཅས་ཡོད་འདུག་བོད་མིའི་སྒྲིག་འཛུགས་ཀྱི་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཐེངས་དང་པོར་ཨོ་སི་ཀྲུ་ལིའི་གྲོས་ཚོགས་གོང་མའི་ནང་ཆེ་མཐོང་གི་ངོས་འཛིན་ཐོག་གདན་ཞུ་དང་ཕེབས་བསུ་བྱས་འདུག

དེ་བཞིན་ཕྱོགས་བཞུགས་སྤྱི་འཐུས་རྣམ་པར་བཞུགས་ཚུལ་ཚོགས་དྲུང་ལས་ཁུངས་ནས་གོ་སྒྲིག་ཞུ་དགོས་རིགས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་འགྱངས་མེད་ཡིག་ཐོག་ནས་གནང་དགོས་ཞེས་བཀོད་འདུག་ཨ་རིའི་སྲིད་འཛིན་སྦའི་ཏེན་གྱིས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་ལ་ཐུག་འཕྲད་གནང་བའི་རྗེས་ཞི་ཅིན་ཕིན་སྲིད་དབང་སྒེར་སྡེམ་པ་ཞིག་རེད་ཅེས་གསུངས་འདུག།

ཟླ་འདིའི་ཚེས་བཅོ་ལྔའི་ཉིན་ཨ་མེ་རི་ཀའི་ཁ་ལི་ཧྥོར་ནི་ཡ་མངའ་སྡེ་རུ་སྲིད་འཛིན་གཉིས་མཇལ་འཕྲད་དང་འབྲེལ་བའི་སྐོར་ཨ་རིའི་ཕོ་བྲང་དཀར་པོས་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང་དུ། ཞི་ཅིན་ཕིན་དང་ཐུག་འཕྲད་སྐབས་སུ། སྲིད་འཛིན་ཇོ་སྦའི་ཏན་གྱིས་འགྲོ་བ་མིའི་ཐོབ་ཐང་གི་གལ་གནད་རང་བཞིན་སྐོར་བརྗོད་དེ། འཛམ་གླིང་གི་རྒྱལ་ཁབ་ཚང་མས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་འཇོག་བྱེད་དགོས་པའི་འགན་འཁྲི་ཡོད་པའི་སྐོར་བརྗོད་ཡོད་པ་མ་ཟད། བོད་དང་ཤར་ཏི་ཀི་སི་ཐན་དང་ཧོང་ཀོང། ཐའེ་ཝན་བཅས་ཀྱི་ནང་དུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པར་བློ་འཚབ་ཡོད་པའི་སྐོར་བརྗོད་ཡོད་པ་རེད། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མེ་རི་ཀའི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དེ་རྩ་ཆེན་ཞིག་ལ་ངོས་འཛིན་གྱིས་ཐེངས་འདིར་རྒྱ་ནག་གི་སྲིད་འཛིན་དང་མཉམ་དུ་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་རྒྱ་ནག་གཞུང་གིས་བོད་ཙམ་མ་ཟད་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་ལ་མུ་མཐུད་དུ་རྡོག་རོལ་གཏོང་བཞིན་པ་དེ་ནི

སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་སྲིད་འཛིན་སྦའི་ཏེན་གྱི་འོས་བསྡུའི་དྲིལ་བསྒྲགས་སྐབས་སུ། ཁོང་གིས་རྒྱ་ནག་གཞུང་གིས་བོད་མིའི་སྐུ་ཚབ་དང་ལྷན་དུ་གྲོས་མོལ་ཡོང་བར་ཤུགས་སྣོན་རྒྱག་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་བཞིན་ཐེངས་འདིར་དེ་ལྟར་གནང་ཐུབ་པའི་རེ་བ་ཡོད་པའི་སྐོར་འཁོད་ཡོད་པ་རེད་ལ། ཨ་མེ་རི་ཀའི་རང་དབང་ཁང་པས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་ཞིག་བཏོན་པའི་ནང་དུ། བོད་ནི་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་སུ་མིང་འདོན་བྱས་ཡོད་པ་མ་ཟད། བོད་དོན་ལས་འགུལ་ལྟེ་གནས་ཁང་གིས་ཀྱང་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་སྙན་ཐོའི་ནང་དུ། རྒྱ་ནག་གཞུང་གིས་བོད་ནང་གི་ལོ་དྲུག་ནས་བཅོ་བརྒྱད་བར་སོན་པའི་བོད་ཀྱི་བྱིས་པ་རྣམས་རང་གི་ཕ་མ་དང་ཁ་བྲལ་དུ་བཅུག་སྟེ། མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་ཁག་ཏུ་སློབ་འཇུག་བྱེད་བཞིན་ཡོད་པ་གསལ་སྟོན་བྱས་ཡོད་པ་རེད་ལ། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་གནས་ཚུལ་རྒྱུས་ལོན་བྱས་པར་གཞིགས་ན། ཞི་ཅིན་ཕིན་རྒྱ་ནག་གི་སྲིད་འཛིན་དུ་བསྐོ་གཞག་བྱས་པ་ནས་བཟུང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཇེ་སྡུག་ཇེ་ཞན་དུ་སོང་ཡོད་པའི་སྐོར། ལྟེ་གནས་ཁང་དེ་ཉིད་ཀྱི་ཉམས་ཞིབ་པ། ཕུར་བུ་སྒྲོལ་མ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད།
མི་མང་པོ་ཞིག་གར་སོང་ཆ་མེད་དུ་སོང་བ་དང་རྒྱ་གར་ནས་ཤིན་ཀྱང་འདི་བཙན་ཁྲིད་བྱས་བ་དེ་འབྲེལ་གྱི་གནས་ཚུལ་མང་པོ་ཞིག་གང་དྲང་ཡིག་ཆ་ཅི་འདྲ་ཅོ་བཅུ་གཅིག་ན་མང་པོ་ཞིག་ང་ཚོས་ཀྱི་དོ་སྣང་བྱུང་སོང་ད་འདི་ང་ཚོས་ཧ་གོ་བ་དེ་འདི་ག་ས་རེད་ཧ་མོ་གོ་བ་ག་ཚོད་ཡོད་རེད་ལ་ཅོ་ལ་རྒྱ་ནག་གི་ད་དུ་ཞི་ནས་ཧ་མོ་གོ་ཡ་གི་ཐབས་ཤེས་བྱེད་ནས་ཡིན་ནས་ཧ་མོ་གོ་བ་ཐབས་ཤེས་བྱེད་བཞིན་འདུག་ང་ཚོ་འདི་ག་ས་ཀྱི་མཐོང་ན་ཧ་ག་ཚོད་ཡོད་རེད་ད་འདི་ང་ཚོ་ཟབ་མོ་ད་ང་ཡི་གནས་ཚུལ་ཞིག་རང།
ཟླ་འདིའི་ཚེས་བཅོ་ལྔའི་ཉིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཨ་མེ་རི་ཁའི་སྲིད་འཛིན་ཇོ་བའི་ལྡན་གྱིས་སྲིད་འཛིན་ཞི་ཅིན་ཕིན་དང་མཇལ་འཕྲད་སྐབས་སུ་བོད་རྒྱའི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་པའི་གླེང་སློང་ཡོང་བའི་སྐོར་སྤྱི་འཐུས་ཚོགས་གཙོའི་ཊུ་ཝི་ཊར་དྲ་ལམ་བརྒྱུད་ནས་འབོད་སྐུལ་ཞུས་ཡོད་པ་རེད་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས་ད་ལྟའི་རྒྱ་ནག་གི་གཞུང་འདི་ནི་ཡིད་ཆེས་བྱེད་ཡུལ་གྱི་གཞུང་ཞིག་མིན་ནའང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཨ་མེ་རི་ཁའི་སྲིད་འཛིན་མཆོག་ལ་རྒྱ་ནག་དང་ལྷན་དུ་བོད་དོན་གླེང་སློང་ཡོང་བའི་སྐོར་སྔ་རྗེས་བར་གསུམ་དུ་འབོད་སྐུལ་ཐེངས་མང་ཞུས་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ཕོ་བྲང་དཀར་པོའི་ཡོངས་ཁྱབ་གསལ་བསྒྲགས་དེའི་ནང་དུ་སྲིད་འཛིན་ཇོ་སྦའི་ལྡིན་གྱིས་ཨ་མེ་རི་ཀའི་ངོས་ནས་རྒྱ་ནག་གཅིག་གི་སྲིད་ཇུས་ངོས་འཛིན་བྱེད་ཕྱོགས་ཐད་འགྱུར་བ་གང་ཡང་བྱས་མེད་ནའང་ཐའེ་ཝན་མཚོ་ཁུལ་དུ་ཞི་བདེ་དང་བརྟན་ལྷིང་ནི་འཛམ་གླིང་གི་ཁེ་ཕན་དང་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད་ལ། རྒྱ་ནག་གཞུང་གིས་ཐའེ་ཝན་ཁུལ་དུ་དམག་དོན་ལས་འགུལ་སྤེལ་བར་ཚོད་འཛིན་དགོས་པའི་ནན་བརྗོད་བྱས་ཡོད་པ་རེད།

ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་ནས་བཅོ་ལྔ་བར་འཚོགས་པའི་རྒྱ་གར་ནང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་འཐབ་ཇུས་དང་ཟབ་སྦྱོང་གི་ཚོགས་འདུའི་ཐོག་ཚོགས་བཅར་བ་རྣམས་ལ་རྒྱ་གར་ནང་དུ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཕྱོགས་ཀྱི་འཐབ་ཇུས་སྐོར་དང་དྭང་བླངས་བོད་དོན་ཞུ་གཏུག་ལས་འགུལ་གྱི་ངོ་བོ་དང་དམིགས་ཡུལ། ལས་དོན་སྒྲུབ་ཕྱོགས་དེ་བཞིན་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་ཚོགས་ཆེན་ཐོག་གཏན་ལ་ཕབ་པའི་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་ཕྱོགས་ཀྱི་ལག་བསྟར་འཆར་གཞི་ཁག་ངོ་སྤྲོད་དང་བཅས་ཚོགས་བཅར་བ་རྣམས་སྐོར་ཁག་ཆ་བགོས་ཀྱིས་བགྲོ་གླེང་གནང་བ་སོགས་བརྒྱུད་རྒྱ་གར་ནང་བོད་དོན་ཞུ་གཏུག་ལས་འགུལ་སྤེལ་ཕྱོགས་ཀྱི་ལག་བསྟར་འཆར་གཞི་གཏན་འབེབས་གནང་ཡོད་འདུག། དེའི་ཐད་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བ་ལྟར་ན་ཚོགས་འདུའི་ཉིན་མཐའ་མར་བོད་མི་ཆབ་སྲིད་བཙོན་ཟུར་ངག་དབང་འོད་འབར་ལགས་ཀྱིས་བོད་ནང་རྒྱ་ནག་གི་བཙན་གནོན་ལ་ངོ་རྒོལ་གནང་རིམ་དང། དེའི་རྗེས་རྒྱའི་བཙོན་ཁང་དུ་དཀའ་སྡུག་མྱངས་པའི་སྐོར་དང་སྒེར་གྱི་མྱོང་ཚོར་གསུངས་བ་དང་ཆབས་ཅིག་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་དང། བོད་མི་གཞོན་སྐྱེས་རྣམས་ཀྱིས་བོད་ཀྱི་གནས་སྟངས། རྒྱ་གར་གཞུང་དམངས་ལ་གོ་རྟོགས་སྤེལ་རྒྱུ་དང་ཞུ་གཏུག་གི་ལས་འགུལ་སྤེལ་རྒྱུར

རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཨ་རིའི་ཏུར་མོ་ཧྥེ་ཤེར་ཚོང་ལས་ཁང་གི་འགན་འཛིན་སོགས་ཚོང་དོན་འགོ་ཁྲིད་མང་པོའི་གསོལ་སྟོན་ཚོགས་ཡུལ་གྱི་མགྲོན་ཁང་མདུན་གྱི་རྒྱལ་དར་བསྒྲེངས་སའི་ལྕགས་ཧྲང་གི་སྟེང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ཞིག་ཡར་འཛེགས་ཏེ་བོད་ཀྱི་རྒྱལ་དར་འཕྱར་བ་སོགས་བོད་དོན་ལས་འགུལ་བ་ཚོས་ཚ་ཚ་འུར་འུར་སྒོས་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་ཨ་རིའི་ཏུར་མོ་ཧྥེ་ཤེར་ཚོང་ལས་ཁང་གི་འགན་འཛིན Mark ཨན། Casper། གཙོས་བྱས་པའི་ཨ་རིའི་ཚོང་དོན་མགོ་ཁྲིད་མང་པོ་ཞིག་དང་མཉམ་དུ་དགོང་དྲོའི་གསོལ་སྟོན་ཚོགས་ཡུལ Hyatt མགྲོན་ཁང་གི་མདུན་དུ་ཡོད་པའི་རྒྱལ་དར་བསྒྲེངས་སའི་ལྕགས་སྲང་གི་སྟེང་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ཚེ་ལ་རྫོགས་བཟང་ལགས་ཡར་འཛེགས་ཏེ་བོད་ཀྱི་རྒྱལ་དར་ཕྱར་ཡོད་པ་དང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་དབང་ཆ་སྒེར་འཛིན་པ་ཞི་ཅིན་ཕིན་ཁྱོད་ཀྱི་དུས་ཡུན་རྫོགས་ཟིན་བོད་རང་བཙན་ཞེས་པའི་འཕྲེད་དར་ཕྱར་ཏེ་ངོ་རྒོལ་བྱས་པ་སོགས་བོད་མི་ཚོས་ཞི་ཅིན་ཕིན་ལ་སྔར་ལས་ལྷག་པའི་ཚ་ཚ་འུར་འུར་གྱིས་ངོ་རྒོལ་ལས་འགུལ་སྤེལ་ཡོད་པ་དང་ཨ་རིའི་གསར་འགྱུར་བརྒྱུད་ལམ་མང་པོར་ངོ་རྒོལ་ལས་འགུལ་སྐོར་གྱི་གནས་ཚུལ་ཁྱབ་སྤེལ་བྱས་འདུག་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་རིའི་སན་ཧྥི་རན་སིས་ཀོ་གྲོང་ཁྱེར་དུ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཐོག་ཞུགས་ཆེད། སླེབས་ཡོད་པ་དང་ཕྱི་ཚེས་བཅོ་ལྔ་ཉིན་ཞི་ཅིན་ཕིན་དང་ཨ་རིའི Thermo Fisher ཚོང་ལས་ཁང་གི་འགན་འཛིན་སོགས་ཨ་རིའི་ཚོང་དོན་མགོ་ཁྲིད་མང་པོ་ལྷན་འཛོམས་ཀྱི་དགོང་དྲོའི་གསོལ་སྟོན་ཚོགས་ཡུལ Hyatt མགྲོན་ཁང་གི་མདུན་དུ་བོད་མི་དང་ཡུ་གུར་མི་རིགས་སོག་རིགས་དང་རྒྱ་རིགས་དམངས་གཙོ་དོན་གཉེར་བ་སོགས་ལས་འགུལ་བ་མང་པོ་ཞིག་འདུ་འཛོམས་ཀྱིས་ངོ་རྒོལ་སྐད་འབོད་བྱས་ཡོད་པ་རེད། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ཐེངས་འདིའི་བོད་ཀྱི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་འདི་ནི། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་དང་རྣམ་པ་སྣ་ཚོགས་ཀྱི་ལམ་ནས་སྤེལ་ཡོད་པ་དང། སྲིད་འཛིན་ཇོ་བའི་ཏེན་གྱིས་ཞི་ཅིན་ཕིན་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ཐོག་སེམས་ཁུར་བྱུང་ཡོད་པ།

ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ཉིན་ཨ་རིའི་སྲིད་འཛིན་ཇོ་པཱ་ཏེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕེན་གཉིས་མཇལ་འཕྲད་སྐབས་སྲིད་འཛིན་ཇོ་པཱ་ཏེན་གྱིས་རྒྱ་ནག་གཞུང་གི་དབང་བསྒྱུར་འོག་ཡོད་པའི་བོད་དང་གྲངས་ཉུང་མི་རིགས་ཀྱི་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་བློ་འཚབ་ཡོད་ཅེས་ནན་གྱིས་བརྗོད་ཡོད་པ་དང། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་རི་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་དོ་སྣང་ཆེ་བ་བྱས་ཏེ་ད་རེས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕེན་ལ་བོད་དོན་ལ་ཐུགས་ཁུར་ཡོད་པ་གླེང་སློང་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པ་དང་རྒྱ་ནག་གཞུང་གིས་བོད་ཙམ་མ་ཟད་གྲངས་ཉུང་མི་རིགས་ས་ཁུལ་ཁག་ཏུ་འགྲོ་བ་མིའི་ཐོབ་ཐང་མུ་མཐུད་ནས་རྡོག་རོལ་གཏོང་བཞིན་པ་དེ་ནི་འཛམ་གླིང་གི་དཀའ་རྙོག་ཞིག་ཀྱང་ཡིན་ཞེས་འགྲེལ་བཤད་གནང་ཡོད་ཀི། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ནི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི་ནུབ་རྒྱུད་ཀྱི་གྲོང་ཁྱེར་སན་ཧྥི་རན་སིས་ཀོ་རུ་ཐོན་པ་དང་མཉམ་དུ་སན་ཧྥི་རན་སིས་ཀོ་རྒྱལ་སྤྱིའི་གནམ་ཐང་དང་ཞི་ཅིན་ཕིང་གི་བརྒྱུད་ལམ་དེ་བཞིན་ཞི་ཅིན་ཕིང་འདུག་སའི་མགྲོན་ཁང་སོགས་སུ་གཞི་རྒྱ་ཆེན་པོའི་ངོ་རྒོལ་གྱི་མགོ་བརྩམས་ཡོད་པ་དང་དེ་མིན་ཨ་རི་ནང་སློབ་སྦྱོང་བྱེད་བཞིན་པའི་སློབ་མས་གཙོས་པའི་རྒྱ་རིགས་ཁག་ཅིག་གིས་དགའ་བསུ་ཞུས་ཡོད་པ་རེད། ད་རེས་ཞི་ཅིན་ཕིན་ལ་ངོ་རྒོལ་བྱེད་སྟངས་དེ་ས་གནམ་གཉིས་ཀ་ནས་བྱས་ཡོད་པ་ལྟར་དེ་ཡང་གཙོ་བོ་བོད་དང་ཡུ་གུར་བ་ཧོང་ཀོང་བ་རྒྱ་རིགས་དམངས་གཙོ་དོན་གཉེར་བ་བཅས་ཀྱི་ལག་ཏུ་བོད་ཀྱི་རྒྱལ་དར་དང་ཤར་ཏུར་ཀི་སི་ཐན་གྱི་རྒྱལ་དར་ད་དུང་སྟེང་ལ་གུང་ཁྲན་ཏང་མ་ཤི་བར་དུ་བདེ་འཇགས་ཀྱི་ཉི་མ་གཅིག་ཀྱང་མེད། བོད་རང་དབང། ཧོང་ཀོང་རང་དབང། ཤར་ཏུར་ཀི་སི་ཐན་རང་དབང་ལ་སོགས་བྲིས་པའི་འཕྲེད་དར་ཕྱར་ནས་མི་རིགས་རྩ་རྫོགས་ཀྱི་སྲིད་ཇུས་ངན་པའི་རིགས་འཕྲལ་མར་མཚམས་འཇོག་དགོས་ཞེས་སྐད་འབོད་བྱེད་ཞོར་ངོ་རྒོལ་དྲག་པོ་བྱས་ཡོད་པ་དང། དེ་བཞིན་དུ་རྒྱ་རིགས་མང་གཙོ་དོན་གཉེར་བ་ཁྲེན་ཝུའེ་མིན་སོགས་ཀྱིས་གོ་སྒྲིག་བྱས་པའི་གནམ་གྲུ་ཞིག་གི་སྟེང་ལ་གུང་ཁྲན་ཏང་ཕམ་པར་རྒྱོབ་ཧོང་ཀོང་རང་དབང། བོད་རང་དབང། ཡུ་གུར་བ་རང་དབང་ཞེས་བྲིས་པའི་འཕྲེད་དར་ཆེན་པོ་བཏགས་ནས་སན་ཧྥི་རན་སི་སི་ཀོ་གྲོང་ཁྱེར་གྱི་བར་སྣང་དུ་འཕུར་སྐོར་བྱས་པར་ཧ་ལམ་གྲོང་ཁྱེར་དེའི་མི་མང་བོ་ཞིག་གིས་མཐོང་ཡོད་པ་རེད། དེ་མིན་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་མིག་དབང་འཕྲོག་པའི་ངོ་རྒོལ་བྱེད་སྟངས་ཤིག་ནི་བོད་རང་བཙན་སློབ་ཕྲུག་ཚོགས་པའི་ཚོགས་མི་ཚེ་ལྷ་ལགས་ཞི་ཅིན་ཕིང་གིས་ཨ་རིའི་ཚོང་པ་ཚོར་གསོལ་སྟོན་བཤམས་སའི་གསོལ་མགྲོན་ཁང་གི་མདུན་གྱི་དར་མདུང་སྟེང་འཛེགས་ནས་ས་སྟེང་ནས་གཞུ་འདོམ་བཞི་ལྔ་ཞིག་གི་བར་སྣང་ནས་བོད་ཀྱི་རྒྱལ་དར་སོགས་ཕྱར་ནས་དུས་ཡུན་རིང་བོར་ངོ་རྒོལ་བྱས་ཡོད་པ་རེད། ཞི་ཅིན་ཕིང་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་བྱས་ཡོད་པའི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་ཞི་ཅིན་ཕིང་ནི་འགྲོ་བ་མིའི་ཉེས་ཅན་པ་ཞིག་ཡིན་པའི་དངོས་པོའི་གནས་ཚུལ་དེ་འཛམ་གླིང་མི་དམངས་ལ་ངོ་སྤྲོད་བྱེད་རྒྱུ་ནི་ང་ཚོའི་ལས་འགན་རེད་ཅེས་བཤད་ཡོད་པ་རེད་ལ། ཞི་ཅིན་ཕིང་འདྲ་ཟིག་ན་ད་དངོས་གནས་ཀྱི་འཛམ་བུ་གླིང་གི་ད་འགྲོ་བ་མི་གི་ཅིག་ད་མིའི་ཉེས་ཅན་པ་དེ་འདྲ་ཅིག་ལ་ང་ཚོ་ངོས་འཛིན་ཅིག་གི་འཇོག་དགོས་རེད་བསམ་གི་འདུག་གཅིག་ནས་ཁོ་ད་དེ་ཕྱིར་ནང་མང་ལ་ཁ་གཡར་ནས་མི་རིགས་རྩ་མེད་བཟོ་དགོས་ནས།

ཨེ་ཤེ་ཡ་ཞི་བདེ་རྒྱ་མཚོ་དཔལ་འབྱོར་མཉམ་འབྲེལ་གྱི་ཆེས་མཐོའི་ལྷན་ཚོགས་ཤིག་འཚོགས་བཞིན་ཡོད་པ་ལྟར་ཞི་ཅིན་ཕིན་ཚོགས་འདུ་དེར་ཞུགས་ཆེད་ཡོང་བ་རེད། ཚོགས་འདུའི་ཟུར་ནས་ཨ་རིའི་སྲིད་འཛིན་ཇོ་བྷ་ཏིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཐུག་འཕྲད་གནང་ཡོད་པ་རེད། ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་ཉིན་ཨ་རིའི་སྲིད་འཛིན་ཇོ་བྷ་ཏིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གྱིས་སན་ཧྥ་རན་སིས་ཀོ་གི་ཉེ་འཁྲིས་སུ་ཆགས་པའི་ཧྥོ་རོ་ལིས་གླིང་དུ་མཇལ་མོལ་གྲུབ་རྗེས་ཨ་རིའི་སྲིད་འཛིན་ཇོ་པཱ་ཏིན་གྱིས་ཞི་ཅིན་ཕིན་དང་མཇལ་མོལ་གནང་བའི་སྐོར་གསར་འགོད་གསལ་བསྒྲགས་ཞིག་སྤེལ་ཡོད་པ་དང་སྐབས་དེར་ཇོ་པཱ་ཏིན་གྱིས་ད་རེས་གཙོ་འཛིན་ཞི་ཅིན་ཕིན་དང་མཉམ་དུ་གནང་བའི་གྲོས་མོལ་དེ་ནི་ཆེས་དགེ་མཚན་གྱི་རང་བཞིན་ཅན་དང་གྲུབ་འབྲས་ཅན་ཞིག་ཡིན་ཞེས་ངོས་འཛིན་གནང་ཡོད་པ་དང་སྲིད་འཛིན་ཇོ་པཱ་ཏིན་གྱི་ངོ་སྤྲོད་ལ་གཞིགས་ན་ཨ་རིའི་ཕྱོགས་ནས་གྲུབ་འབྲས་ཆེ་ཤོས་གསུམ་བླངས་ཡོད་པའི་དང་པོ་ནི་ལོ་མང་རིང་ཡལ་མེད་དུ་ལུས་པའི་དུག་རྫས་ཚར་གཅོད་ཀྱི་གནད་དོན་ཐད་མཉམ་ལས་བྱེད་རྒྱུར་ཞི་ཅིན་ཕིན་མོས་མཐུན་བྱུང་ཡོད་པ་དང་གཞི་རྒྱ་ཆེན་པོས་རྒྱ་ནག་ནས་གོ་ལའི་ནུབ་ཕྱོགས་སུ་ཡོང་བཞིན་པའི་རྫས་འགྱུར་དུག་རྫས་རིགས་ཚར་གཅོད་བྱེད་རྒྱུ་ཡིན་ཞིང་དེས་ཚེ་སྲོག་མང་བོ་སྐྱོབ་ཐུབ་ཞི་ཅིན་ཕིན་གྱིས་མཉམ་ལས་བྱེད་རྒྱུར་ཁས་བླངས་བར་བསྟོད་བསྔགས་ཡོད་ཅེས་དང། གྲུབ་འབྲས་གཉིས་པ་ནི་ཨ་རི་དང་རྒྱ་ནག་གི་དམག་དཔུང་བར་ཐད་ཀར་འབྲེལ་བ་འཛིན་རྒྱུ་སླར་གསོ་བྱ་རྒྱུ་ཡིན། ཚང་མས་ཤེས་གསལ་རེད་ཨ་རི་དང་རྒྱ་ནག་གི་དམག་དཔུང་བར་གྱི་འབྲེལ་ལམ་ཆད་པ་རེད་དེ་ནི་སེམས་ཁྲལ་བྱེད་དགོས་པ་ཞིག་ཆགས་ཡོད་ཕན་ཚུན་བར་འབྲེལ་བ་མེད་དུས་ནོར་འཛོལ་བྱུང་སླ་བོ་ཡིན་ཞེས་དང། གྲུབ་འབྲས་གསུམ་པ་ནི། ཨ་རི་དང་རྒྱ་ནག་གི་ཆེད་མཁས་བ་ཚོ་གདན་གཅིག་ལ་འཛོམས་ནས་མིས་བཟོས་འཕྲུལ་ནུས་དང་འབྲེལ་ཡོད་ཉེན་ཁ་དང་བདེ་འཇགས་ཀྱི་གནད་དོན་སྐོར་བགྲོ་གླེང་བྱེད་རྒྱུ་ཡིན་ཞེས་གསལ་བཤད་གནང་ཡོད་པ་རེད།

ཞི་བདེའི་ལམ་ནས་ཐག་གཅོད་ཡོང་རྒྱུའི་རེ་བ་བཟུང་ཡོད་ལ་རྒྱ་ནག་གིས་ཐའེ་ཝན་མཐའ་འཁོར་གྱི་དམག་དོན་བྱ་སྤྱོད་རིགས་ཚོད་འཛིན་བྱེད་དགོས་ཞེས་གསལ་ཡོད་ཀྱི། དེ་མིན་ཨ་རིས་མུ་མཐུད་ནས་ཡུ་ཁེ་རིན་དང་ཨི་ཟི་རལ་ལ་རྒྱབ་སྐྱོར་བྱས་ཡོད་ན་ཡང་རྒྱ་ནག་གིས་རྒྱལ་ཁབ་ཆེན་པོའི་འོས་འགན་འཁུར་དགོས་ལུགས་བཤད་ཡོད་ཀྱི། ཨ་རི་གི་གསལ་བསྒྲགས་ནང། ཨ་མི་རི་ཀས་གོ་ལ་ཧྲིལ་བོའི་མཐུན་ཕྱོགས་རྒྱལ་ཁབ་ཚོ་དང་མཉམ་དུ་ཡུ་ཁེ་རིན་གྱིས་ཨུ་རུ་སུའི་བཙན་འཛུལ་ལ་བཙན་རྒོལ་བྱེད་རྒྱུར་མུ་མཐུད་ནས་རྒྱབ་སྐྱོར་བྱེད་རྒྱུ་དང་ཨི་ཟི་རལ་གྱིས་འཇིགས་སྐུལ་དྲག་སྤྱོད་པར་རྡུང་རྡེག་བྱེད་རྒྱུའི་ཐོབ་ཐང་ལ་རྒྱབ་སྐྱོར་བྱེད་རྒྱུ་གསལ་འདུག། རྒྱ་ནག་གི་གསལ་བསྒྲགས་སུ་ཡུ་ཁུ་རེན་དང་ཨི་ཟི་རལ་གྱི་སྐོར་ཚིག་གཅིག་ཀྱང་བླངས་མེད་པ་དང་ཨ་རི་དང་རྒྱ་ནག་གཉིས་ཀྱིས་རྒྱལ་ཁབ་ཆེན་པོའི་འོས་འགན་འཁུར་དུ་བླངས་ནས་འགྲོ་བ་མིའི་སྤྱི་ཚོགས་ཀྱི་གནད་དོན་རིགས་སེལ་རྒྱུར་རྒྱལ་ཁབ་ཆེན་པོའི་མཉམ་ལས་དང་འབྲལ་ཐབས་མེད་པ་ལ་སོགས་འབབ་ས་མེད་པ་རྐྱང་རྐྱང་བཤད་ཡོད་ཀྱི། དེ་བཞིན་དུ་ཨ་རིའི་གསལ་བསྒྲགས་སུ་སྲིད་འཛིན་ཇོ་པཱ་ཏེན་གྱིས་རྒྱ་ནག་གཞུང་གིས་དཔལ་འབྱོར་ལག་ཆ་བྱས་པར་སྐྱོན་བརྗོད་བྱས་པར་ཞི་ཅིན་ཕིང་གིས་ཨ་རིས་ཆེ་ཞིང་གློག་ལམ་བཀག་འགོག་བྱས་པར་སྐྱོན་བརྗོད་བྱས་ཡོད་ཀྱི། ཡིན་ན་ཡང་ཨ་རི་གཞུང་གིས་མུ་མཐུད་ནས་དགོས་ངེས་ཅན་གྱི་བཀག་སྡོམ་བྱེད་རྒྱུ་དང་ཨ་མི་རི་ཀས་བཟོས་པའི་མཐོ་རིམ་ལག་རྩལ་གང་བྱུང་མང་བྱུང་དུ་ལོག་སྤྱོད་གཏོང་རྒྱུར་སྔོན་འགོག་བྱེད་རྒྱུ་ཡིན་ཞེས་ནན་གྱིས་བརྗོད་ཡོད་པ་རེད། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ཨ་རི་ཡོང་བར་ངོ་རྒོལ་བྱེད་མཁན་བོད་ཀྱི་གཞོན་ནུ་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་ས་གནས་བོད་མི་སོགས་ཡོད་པ་མ་ཟད་བོད་མི་མང་སྤྱི་འཐུས་ལྷན་ཁང་གི་བྱང་ཨ་རིའི་སྤྱི་འཐུས་བསྟན་འཛིན་འཇིགས་མེད་དང་དོན་གྲུབ་ཚེ་རིང་རྣམ་གཉིས་ཀྱིས་ཚེས་བཅུ་བཞི་ཉིན་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་ནས་བོད་རྒྱའི་གྲོས་མོལ་སླར་གསོ་ཡོང་རྒྱུར་ཨ་རིའི་སྲིད་འཛིན་ཇོ་པཱ་ཏེན་མཆོག་གིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་སྐུལ་འདེབས་བྱེད་དགོས་ཞེས་འབོད་སྐུལ་གནང་ཡོད་པ་རེད། ཞི་ཅིན་ཕིན་ཨ་རི་མ་ཡོང་གོང་ཨ་རིའི་སྐྱོན་ཆ་དང་ཞན་ཆ་ངན་མཚང་རྐྱང་རྐྱང་བཤད་པའི་རྒྱ་ནག་གཞུང་འབྲེལ་གསར་འགྱུར་སྨྱན་བྱད་ཁག་གི་ལངས་ཕྱོགས་ལ་གློ་བུར་དུ་འགྱུར་བ་བྱུང་ནས་ཞི་ཅིན་ཕིན་གྱིས་ཨ་མི་རི་ཀར་ཨ་རིའི་ཞིང་པ་རྒད་པོ་ཞིག་དང་ཁ་བརྡ་བྱས་པའི་ཚུལ་དང་དེ་མིན་སྐད་གྲགས་ཆེ་བའི་ཨེན་བྷི་ཨེའི་སྤོ་ལོའི་འགྲན་བསྡུར་ལ་བལྟས་ཚུལ། དེ་མཚུངས་སུ་ཨ་རིའི་རོལ་དབྱངས་ཚན་ཁག་འགའ་རྒྱ་ནག་ནང་ཡོང་བ་སོགས་ཨ་རི་དང་རྒྱ་ནག་གི་མཛའ་བརྩེའི་འབྲེལ་ལམ་བསྒྲགས་ནས་དྲང་ཕྱོགས་ཀྱི་རྣམ་འགྱུར་ཞིག་བསྟན་ཡོད་མོད། འོན་ཀྱང་ད་དུང་ཡང་མུ་མཐུད་ནས་ཨ་རི་གཞུང་ནི་རྒྱལ་ཁབ་གཉིས་ཀའི་འབྲེལ་ལམ་གཏོར་བརླག་གཏོང་མཁན་དུ་ངོས་འཛིན་བྱས་ཡོད་པ་རེད། གནད་དོན་དབྱེ་ཞིབ་པས་དེ་ནི་ཞི་ཅིན་ཕིན་ཨ་རིར་འགྲོ་རྒྱུ་ཁོ་ནར་དམིགས་པ་ཞིག་ལ་ངོས་འཛིན་བྱས་ཡོད་ཀྱི། གོ་ལ་ཧྲིལ་བོས་དོ་སྣང་བྱེད་བཞིན་པའི་ཨ་རིའི་སྲིད་འཛིན་ཇོ་པཱ་ཏེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་གཉིས་ཀྱི་མཇལ་མོལ་མ་བྱས་གོང་ཙམ་སྟེ་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི་གྲོས་ཚོགས་ཀྱི་ཨ་རི་དང་རྒྱ་ནག་གི་དཔལ་འབྱོར་དང་བདེ་འཇགས་ཞིབ་བཤེར་ལྷན་ཁང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་སྤེལ་ནས་རྒྱ་ནག་གཞུང་གིས་ཨ་རིའི་ཕྱི་འབྲེལ་ལག་ཆ་བྱས་ཏེ་ཨ་རིའི་གནོན་ཤུགས་ཕར་འགྱངས་ཐབས་བྱས་ནས་རང་གི་ནུས་པ་ཇེ་ཆེར་སྤེལ་ཐབས་བྱེད་ཀྱི་ཡོད་ཅེས་བཀོད་ཡོད་པ་མ་ཟད་སྙན་ཐོ་འགྲེམས་སྤེལ་སྐབས་ཨ་རིའི་གྲོས་ཚོགས་ཀྱི་ཨ་རི་དང་རྒྱ་ནག་གི་དཔལ་འབྱོར་དང་བདེ་འཇགས་ཞིབ་བཤེར་ལྷན་ཁང་གི་འགན་འཛིན་གཞོན་པས་ད་ལྟའི་ཆར་རྒྱ་ནག་ལ་མཚོན་ན་ཕྱི་དང་ནང་གཉིས་ཀ་ན་འགལ་རྐྱེན་སྣ་ཚོགས་ཤིག་ལ་ཐུག་ཡོད་མོད་འོན་ཀྱང་ཞི་ཅིན་ཕིང་གིས་ཕྱི་ལ་རྒྱ་སྐྱེད་དང་ཨ་རིའི་ཁ་གཏད་ནས་ལངས་རྒྱུའི་ཧམ་སེམས་ལ་འགྱུར་བ་ཅི་ཡང་བྱས་མེད་ཅེས་གསུངས་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་འདི་ད་འདི་ནས་མཚམས་འཇོག་རྒྱུ་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ང་ལེ་ཚན་འདིའི་གཙོ་སྐྱོང་པ་སྟག་ལྷ་རྒྱལ་ཡིན།